སེམས་པ་བཟང་བོ་དང་མི་ཚེ་དོན་དང་ལྡན་པ་ཞིག་སྐྱེལ་དགོས་པའི་སྐོར་གྱི་བཀའ་སྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དུང་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང། རྒྱ་གར་དང་བོད་ཀྱི་འབྲེལ་བ་ནི་ཐུན་མོང་མ་ཡིན་པ་ཞིག་དང་བོད་ཀྱི་རིག་གཞུང་གཏིང་ཟབ་ཀྱི་མགོ་ཁུངས་རྒྱ་གར་ལ་ཐུག་ཡོད་སྟབས་ཀྱིས་གོང་ས་མཆོག་གིས་རྒྱ་གར་བོད་དོན་རྒྱབ་སྐྱོར་བ་ཚོར་བཀའ་སྩལ་གནང་གི་འདུག། མཇུག་ཏུ་ཉེ་ཆར་རྒྱ་ནག་གི་ཁྲིམས་ཁང་ཞིག་གིས། ལྕགས་ཐག་གིས་བཏགས་པའི་བུད་མེད་དེའི་གྱོད་གཞི་ལ་ཁྲིམས་ཐག་བཅད་པ་དེ་ནི་དྲང་བདེན་བྱུང་མེད་པའི་སྐོར། གནད་དོན་དབྱེ་ཞིབ་པ་ཚོ་གིས་ངོས་འཛིན་གནང་གི་ཡོད་པ། གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། གོང་ས་རྒྱལ་བ་རིན་པོ་ཆེ་ཡིས་གནས་བརྟན་སྡེ་པ་གི་ལུགས་ཀྱི་དུས་ཆེན་གསུམ་འཛོམས་ཀྱི་ཉིན་གསུང་འཕྲིན་སྩལ་བའི་ནང་སེམས་པ་བཟང་བོ་དང་མི་ཚེ་དོན་དང་ལྡན་པ་ཟིག་སྐྱེལ་དགོས་པའི་སྐོར་གྱི་བཀའ་སྩལ་ཡོད་ཀི། ཕྱི་ཟླ་ལྔ་བ་གི་ཚེས་ལྔ་སྟེ་གནས་བརྟན་སྡེ་པའི་ལུགས་ཀྱི། བརྩི་སྲོལ་གྱི་ལྟར་ན། སྟོན་པ་ཐུབ་པའི་དབང་བོ། ཉིན་མོ་འདི་ལ་སྐུ་བལྟམས་པ་དང་སངས་རྒྱས་པ། སྐུ་མྱ་ངན་ལས་འདས་པ་བཅས་དུས་ཆེན་ཁྱད་པར་ཅན་གསུམ་འཛོམས་འཁེལ་གྱི་ཡོད་པའི་དུས་ཚིགས་འདི་ལ་གོང་ས་མཆོག་གིས་གསུང་འཕྲིན་ཟིག་སྩལ་ཡོད་པའི་ནང། གནས་མཆོག་རྡོ་རྗེ་གདན་ནམ་བུདྡྷ་ག་ཡ་ནི།

ཐབས་དང་ཤེས་རབ་ཟུང་དུ་སྦྲེལ་ཏེ་བྱང་ཆུབ་སེམས་ཉམས་སུ་བླངས་ནས་མཐར་ཐུག་མངོན་པར་རྫོགས་པར་སངས་རྒྱས་གནང་ཡོད། འཛམ་གླིང་འདིའི་ནང་མི་ཚང་མ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་མཚུངས་ཡིན་པ་ངོས་འཛིན་གནང་བའི་ཐོག་ནས་གཞན་ཕན་གྱི་བསམ་བློ་མང་ཙམ་གཏོང་ཐབས་བྱས་ཏེ་གང་ལྟར་ཚང་མས་སེམས་པ་བཟང་བོ་གི་ཐོག་ནས་མི་ཚེའི་དོན་དང་ལྡན་པ་ཞིག་སྐྱེལ་དགོས་པ་དང་གཞན་གྱི་དཀའ་ངལ་ལ་སེམས་ཁུར་བྱེད་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་བཀའ་སྩལ་གནང་མཛད་ཡོད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཌེན་མག་གི་ཕྱི་འབྲེལ་ལྷན་ཁང་གི་མི་སྣ་དང་གྲོས་ཚོགས་འཐུས་མི་དང་བཅས་པ་མཇལ་འཕྲད་གནང་ཡོད་སྐོར་དེང་སྐབས་ཡོ་རོབ་རྒྱལ་ཁབ་ཁག་ཅིག་གི་ནང་ང་གཞུང་དོན་འཚམས་གཟིགས་གནང་བཞིན་པའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་ལྔ་པའི་ཚེས་བཞི་གི་ཕྱི་དྲོ། ཌེན་མག་གི་རྒྱལ་ས་ཁོ་པེན་ཧ་གིན་དུ། Danish China Critical Society ཞེས་པའི་ཚོགས་པ་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་རྣམས་དང་མཇལ་འཕྲད་གནང་ཡོད་པ་དང། གཞི་རྩའི་ཚོགས་པ་དེའི་དམིགས་ཡུལ་གཙོ་བོ་ཞིག་ནི། ཌེན་མག་གི་ནང་ང་རྒྱ་ནག་གཞུང་གི་ཤུགས་རྐྱེན་ངན་པ་མི་ཡོང་བའི་ཆེད་དུ་གདོང་ལེན་བྱ་རྒྱུ་དང། རྒྱ་ནག་དམར་གཞུང་གིས་དམངས་གཙོ་དང་རང་དབང། འགྲོ་བ་མིའི་ཐོབ་ཐང་བཅས་བརྡབ་གསིག་གཏོང་དང་གཏོང་བཞིན་པ་དག་ལ་སྐྱོན་བརྗོད་དང་གནས་ཚུལ་ཁྱབ་སྤེལ་བྱ་རྒྱུ་དེ་རེད།

ཅང་རྣམ་པ་ཚོ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་གར་དང་བོད་ཀྱི་འབྲེལ་བ་ནི་ཐུན་མོང་མ་ཡིན་པ་ཞིག་དང་བོད་ཀྱི་རིག་གཞུང་གཏིང་ཟབ་ཡོད་པའི་མགོ་ཁུངས་རྒྱ་གར་ལ་ཐུག་ཡོད་ཅེས་གོང་ས་མཆོག་གིས་རྒྱ་གར་གྱི་བོད་དོན་རྒྱབ་སྐྱོར་བ་ཚོ་ལ་བཀའ་སྩལ་ཡོད་པ་གསར་འགོད་པ་བློ་སྦིས་ཀྱིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཟིག་ག་གསན་རོགས་ཞུ། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་སྦ་རད་ཏི་བེད་ས་ཡོག་མན་ཆི་བཙུགས་ནས་ལོ་ངོ་ཧྲིལ་བོ་ཉི་ཤུ་རྩ་ལྔ་འཁོར་བར། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ཟླ་ལྔ་པ་གི་ཚེས་པ་ལྔ་གི་ཉི་མ་དུས་དྲན་སྲུང་བརྩི་གནང་བ་གི་ཚོགས་མགོན་དུ། བོད་མིའི་དབུ་ཁྲིད་གོང་ས་མཆོག་ཆིབས་བསྒྱུར་གནང་སྟེ། རྒྱ་གར་ནང་བོད་མི་ཚོ་བསྡད་པ་གི་རིང་རང་དབང་ཐོབ་ཐང་ཆ་ཚང་རྒྱ་གར་མི་མང་དང་སྤྱི་འགྲེ་སྤྱི་མཚུངས་སུ་ཡོད་པ་དང། ཆོས་ལུགས་རིས་མེད་ཀྱིས་བསྡད་དེ་ཡོད་ཁར། བོད་ཀྱི་རིག་གཞུང་གཏིང་ཟབ་ཀྱི་མགོ་ཁུངས་རྒྱ་གར་ལ་ཐུག་པ་སོགས། རྒྱ་གར་དང་བོད་ཀྱི་འབྲེལ་བ་ནི་ཐུན་མོང་མ་ཡིན་པ་ཟིག་གྲུབ་ཡོད་པ་སོགས་ལམ་སྟོན་ཕེབས་སོང།
ང་རང་ཚོ་རྒྱ་གར་མི་དམངས་སྤྱི་འགྲེ་སྤྱི་མཚུངས་ཀྱིས་ང་ཚོ་དེ་རང་དབང་ཐོབ་ཐང་ཆ་ཚང་ཡོད་པ་ཅིག་དང་ཨེ་ནི་ཆོས་ལུགས་རིས་མེད་བྱས་ནས་བྱེད་ཡག་ཡོད་བསྡད་པ་ཅིག་གིས་ད་ང་ཚོ་དུས་ད་ལྟ་བར་དུ་འདུག་བསྡད་པ་རེད། ཨེ་ནི་ང་ཚོ་དེ་བོད་མི་ཆ་བཞག་ན་བོད་ཀྱི་རིག་གཞུང་ཨེ་ནི། གང་ལྟ་སྟེ། ཨེ་ནི། ང་ཚོས་ད་ཁུངས་བཅོལ་ས་རུ་དེ། ཨེ་ནི། ནང་པ་སངས་རྒྱས་པའི་གཞུང་འདི་ང་ཚོ་ཁུངས་བཅོལ་ས་དེ་རེད། བྱས་ཙང་བཀའ་འགྱུར་བསྟན་འགྱུར། པུ་ཏི་སུམ་བརྒྱ་ཟིག་དེ་གི་ཚང་མར་འོ་འགོ་ལ་ཡ། རྒྱ་གར་སྐད་དུ་རྒྱ་གར་སྐད་དུ་རྒྱ་གར་སྐད་དུ་ཟེར་ནས་ཡོད་བསྡད་ཡོད་རེད།

གཞན་ཡང་གོང་ས་མཆོག་གིས་བོད་མི་ཚོ་བཙན་བྱོལ་བ་བྱས་ནས་བསྡད་པ་གི་རིང་དེར། ཕྱི་ནང་གི་མཐུན་རྐྱེན་མང་བོ་ཟིག་གཙོ་ཆེར་རྒྱ་གར་གཞུང་གིས་གནང་བར། རྒྱ་གར་གཞུང་དང་འབྲེལ་ཡོད་ལས་ཁུངས་ཚོར་ཡང་ཐུགས་རྗེ་ཆེ་ཞུས་གནང་གི་འདུག། ཨེ་ནི་ང་ཚོ་བཙན་བྱོལ་བ་བྱས་ནས་བསྡད་པའི་རིང་དེ་ད་ཕྱི་ནང་གི་མཐུན་རྐྱེན་མང་བོ་ཅིག་གཙོ་ཆེར་རྒྱ་གར་གཞུང་གིས་གནང་བ་རེད་དེ་འདྲ་ཡིན་དུས་ཙ་ན་ད་རིང་ཡང་ད་གོ་སྐབས་འདི་བཟུང་ནས་རྒྱ་གར་གཞུང་ལ་ཡང་ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡིན། ཨེ་ནི་འབྲེལ་ཡོད་རྒྱ་གར་གྱི་ལས་ཁུངས་ཁག་གཙོ་ལས་རྒྱ་གར་གྱི་ལས་ཁུངས། ཨེ་ནི་ནང་སྲིད་ལས་ཁུངས་དང་བཅས་ཀྱི་དེ་འདྲ་གི་གང་ལྟར་འབྲེལ་ཡོད་ཀྱི་ལས་ཁུངས་ཁག་གཙོས་བཅས་ཀྱི་ལས་བྱེད་པ་སོགས་ལ་ད་རེས་གོ་སྐབས་འདི་བཟུང་ནས་ངས་ཐུགས་རྗེ་ཆེ་བཀའ་དྲིན་རྗེས་སུ་དྲན་ནས་ཞུ་གི་ཡོད། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་གྱི་གྲས་སྐུ་ཞབས་ཨིན་དི་རེ་ཤི་ཀུ་མར་ལགས་ནས་ཀྱང། ལོ་འདིར་ཁོང་ཚོས་ལོ་ཧྲིལ་བོ་གི་ནང་རྒྱལ་སྤྱིའི་ཁྱོན་དུ་བོད་དོན་གོ་རྟོགས་སྤེལ་རྒྱུ་ཡིན་པ་དང།

རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་ནས་བོད་ལ་རང་སྐྱོང་ཡོང་ཐབས་སྤྱི་དང་ཁྱད་པར་གོང་ས་མཆོག་གི་སྐུ་ཚབ་དང་ལྷན་ནས་ཞི་མོལ་ཡོང་ཐབས་གནང་དགོས་བ་དང། རྒྱ་ནག་གཞུང་ནས་བོད་ནང་གཏོར་བཤིག་མཚམས་འཇོག་གིས། བོད་ནང་འབྱོར་ཕྱུག་རྒྱས་པ་ཟིག་བྱེད་དགོས་བར་འབོད་སྐུལ་ཞུ་གི་ཡོད་ཅེས་གསལ་སྟོན་གནང་སོང། མཛད་སྒོ་དེར་ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས། རྒྱ་གར་གྲོས་ཚོགས་འཐུས་མི་དང་མང་ཚོགས་ཀྱི་ནང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ཡོད་པ་སོགས་ཀྱིས་རྒྱ་གར་ནང་བོད་ཀྱི་ཆོས་དང་རིག་གཞུང་གསོན་གནས་ཐུབ་ཡོད་པས། མ་འོངས་པར་ཡང་བོད་དོན་བདེན་མཐའ་གསལ་བ་སོགས་ལ་རྒྱ་གར་གཞུང་མང་གི་རྒྱབ་སྐྱོར་མེད་ཐབས་མེད་པ་ཆགས་ཡོད་པ་གསལ་སྟོན་གནང་གི་འདུག།
ཨ་ནི་ད་ག་ནང་བཞིན་གྱི་ད་མ་འོངས་པ་ང་ཚོ་བཙན་བྱོལ་སྒྲིག་འཛུགས་རེད་བོད་དོན་བདེན་མཐའ་གསལ་ཐབས་རེད་ཨ་ནི་ད་ག་ནང་བཞིན་བོད་ཀྱི་ཆོས་དང་རིག་གཞུང་ལ་རྒྱ་གར་གྱི་གཞུང་དང་མང་ཚོགས་ལྷག་པར་དུ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གི་རྣམ་དཔྱོད་དང་རྒྱབ་སྐྱོར་དེ་མེད་ཐབས་མེད་པའི་གནས་སྟངས་ཆགས་བསྡད་རེད་ཐེངས་འདི་དེ་འདྲས་ཀྱི་ཐོག་ནས་ང་ཚོ་བོད་མི་ཚོ་ཡིན་ན་ཡང་རྒྱ་གར་གཞུང་དང། མང་ཚོགས་ལ་བློ་ཉེ་པོ་གནང་ཐུབ་ཡ་དང་ཨ་ནི་དེ་ག་ནང་བཞིན་གྱི་རྒྱབ་སྐྱོར་ཐོབ་ཐུབ་ཡ་གི་ང་རང་ཚོ་གོ་སྐབས་ཟིན་ཐུབ་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་རེད།
རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ནི་བོད་དོན་རྒྱབ་སྐྱོར་གྱི་ཚོགས་པ་ཆེ་ཤོས་ཟིག་ཡིན་པས་རྒྱ་གར་གྱི་མངའ་སྡེ་དང་གྲོང་ཁྱེར་རྫོང་ཁག་འདྲ་མིན་བདུན་བཅུ་ལྷག་གི་ནང་ཡན་ལག་ཚོགས་པ་བརྒྱ་དང་སུམ་ཅུ་སོ་ལྔ་ཡོད་པ་གི་ནང་འབྲེལ་མཐུད་པ་དང་བོད་དོན་རྒྱབ་སྐྱོར་བ་ཡོད་པ་མ་ཟད། དུས་ནས་དུས་སུ་རྒྱ་གར་ནང་བོད་དོན་ལས་འགུལ་དང་གོ་རྟོགས་སྣེ་མང་སྤེལ་མཁན་ཟིག་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
རྒྱ་ནག་ནི་འཛམ་གླིང་གི་སྟེང་གསར་འགོད་པ་བཙོན་འཇུག་བྱེད་མཁན་མང་ཤོས་ཀྱི་རྒྱལ་ཁབ་དེ་ཆགས་ཡོད་འདུག་ཨེ་ཕི་གསར་ཁང་གི་ཕྱི་ཚེས་ལྔ་གི་ཉིན་ཨ་མི་རི་ཀའི་རྒྱལ་ས་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། རྒྱ་ནག་གཞུང་གིས་སྤྱི་ཚོགས་ཁྱོན་ཡོངས་ལ་སྟངས་འཛིན་བྱེད་ཤུགས་ཆེ་རུ་གཏོང་བཞིན་པ་དང། ན་ནིང་གཅིག་པུར་གསར་འགོད་པ་བརྒྱ་ལྷག་ཟིག་བཙོན་འཇུག་བྱས་ཡོད་པས་འཛམ་གླིང་གི་སྟེང་གསར་འགོད་པ་བཙོན་འཇུག་བྱེད་མཁན་མང་ཤོས་ཀྱི་རྒྱལ་ཁབ་དེ་ཆགས་ཡོད་ལུགས་རྒྱལ་མཚམས་མེད་པའི་གསར་འགོད་ལས་རིགས་མཐུན་ཚོགས་ཀྱིས་བཏོན་པའི་སྙན་ཐོ་ལུང་འདྲེན་གྱིས་གནས་ཚུལ་སྤེལ་ཡོད་པའི་ཁར། ཞི་ཅིན་ཕིང་གིས་དབུ་ཁྲིད་པའི་རྒྱ་ནག་གི་གཞུང་དེ་བཞིན་ཕྱི་ཕྱོགས་སུ་དྲིལ་བསྒྲགས་བྱེད་མཁན་ཆེས་མང་ཤོས་ཀྱི་ཁྲོད་ནས་གཅིག་ཡིན་ལུགས་ཀྱང་གོང་ཞུས་གསར་འགོད་ལས་རིགས་མཐུན་ཚོགས་ཀྱིས་བཏོན་པའི་སྙན་ཐོ་གི་ནང་ལ་གསལ་ཡོད་ཅིང་དེ་ཡང་རྒྱལ་མཚམས་མེད་པའི་གསར་འགོད་ལས་རིགས་མཐུན་ཚོགས་ཀྱི་སྙན་ཐོ་གི་ནང་རྒྱ་ནག་ནི་གསར་འགོད་རང་དབང་གི་ཐད་ནས་བྱང་ཀོ་རི་ཡ་གི་རྗེས་དེར་གནས་སྟངས་སྡུག་ཤོས་ཨང་རིམ་གཉིས་པ་ལ་ལྷུང་ཡོད་ལུགས་གསལ་སྟོན་གནང་འདུག་པ་མ་ཟད་ཞི་ཅིན་ཕིང་གིས་གསར་འགོད་པ་གི་ཐོག་ལ་གདུག་རྩུབ་ཀྱི་བྱ་སྤྱོད་འཛིན་བཞིན་པ་དེས་རྒྱ་ནག་གི་གསར་འགོད་རང་དབང་གི་གནས་སྟངས་ཉམས་ཆག་འགྲོ་བཞིན་པ་དེ་ཆག་སྒོ་གི་རང་བཞིན་ཞིག་ཏུ་གྱུར་ཡོད་ཅེས་བརྗོད་ཡོད་སྐད། ཨ་མེ་རི་ཀའི་ཧར་བྷར་ཌི་གཙུག་ལག་སློབ་ཆེན་དུ་ཞུགས་མྱོང་མཁན་གསར་འགོད་པ། ཏུང་ཡེ་ཞིའི་ལགས་ཀྱིས་རྒྱ་ནག་གཞུང་གཉེར་ཚགས་པར་ཟིག་ཏུ་གསར་འགོད་པ་གི་ལས་ཀ་བྱས་དུས། གསང་བ་ཕྱི་བསྒྱུར་གྱི་ཉེས་འཛུགས་ཀྱི་འོག་ཏུ་བཀག་སྐྱིལ་བྱས་ཏེ་ལོ་གཅིག་ལྷག་ཟིག་ཕྱིན་པ། ཁོང་གི་ནང་མི་གིས་གཟའ་འཁོར་སྔོན་མ་ལ་འགྲེལ་བརྗོད་བྱས་ཤིང་དེ་བཞིན་ཉིས་སྟོང་ཉི་ཤུ་ཐམ་པ་གི་ལོར་སྐྱེས་ས་རྒྱ་ནག་ཡིན་པའི་ཨོ་སི་ཀྲི་ཡ་ལི་ཡ་གི་གསར་འགོད་པ་ཁྲིན་ལི་ལགས་སུ། རྒྱལ་ཁབ་བདེ་འཇགས་དང་འབྲེལ་བའི་ཉེས་འཛུགས་ཀྱི་འོག་རྒྱ་ནག་ནང་ཁྲིམས་བཤེར་བྱས་ཡོད་ཀྱང་ཉེས་ཆད་ཅི་འགེལ་ད་དུང་ཤེས་རྒྱུར་བསྡད་ཡོད་པ། Australia ཕྱི་འབྲེལ་བློན་ཆེན Penny Wong གིས་ད་ལོ་གི་ཕྱི་ཟླ་གསུམ་པ་གི་ནང་གསུངས་ཡོད། ཧོང་ཀོང་དུ་རྒྱ་ནག་དམར་གཞུང་གིས་བཙན་ཤེད་ཀྱིས་སྐད་གྲགས་ཆེ་བའི་ཀུ་ཤུ་ཚགས་པར་ཁང་སྒོ་རྒྱག་ཏུ་བཅུག་པ་དང་ཚགས་པར་ཁང་དེ་གསར་འཛུགས་གནང་མཁན་ཇི་མི་ལའེ་བཅས་ཀྱི་གནས་སྟངས་ཀྱི་སྐོར་གསལ་སྟོན་བྱས་ཡོད།

དྲང་བདེན་གྱི་ལས་འགུལ་དང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་དུས་རྒྱུན་དུ་ལས་འགན་སྤེལ་བར་ངོས་འཛིན་ཆེ་བསྟོད་བྱེད་རྒྱུ་གི་ཆེད་དང་ལྷག་པར་དུ་བོད་ཀྱི་གནད་དོན་དང་འབྲེལ་ནས་སྨྲ་བརྗོད་དང་འདུ་འཛོམས་རང་དབང་གི་ཆེད་དུ་ལས་དོན་སྤེལ་བ། ཁྱད་པར་དུ་ཉིས་སྟོང་བཅུ་གཉིས་གི་ལོར་སྐབས་དེའི་རྒྱ་ནག་གི་སྲིད་འཛིན་ཧུའུ་ཅིན་ཐོ་ཌེན་མཱག་གི་ནང་ང་རྒྱལ་དོན་ལྟ་སྐོར་ལ་འབྱོར་སྐབས་ས་གནས་ཉེན་རྟོག་པ་གིས་བོད་དོན་ཞི་བའི་ངོ་རྒོལ་ལས་འགུལ་བ་རྣམས་ལ་བཀག་འགོག་བྱས་པའི་ཐད་ཨན་ཌར་སི་ཧོ་ཇི་མཱར་ཁི་ཨན་ཌར་སན་ལགས་ཀྱིས་བོད་དོན་གྱི་གྱོད་གཞི་ཞེས་པ་ཉེན་རྟོག་པའི་ཁ་གཏད་དུ་ཁྲིམས་གཏུགས་བྱས་ཏེ་ལོ་བཅུ་གི་རྗེས་ཏེ་ན་ནིང་རྒྱལ་ཁ་ཐོབ་པར་ངོས་འཛིན་ཆེ་བསྟོད་བྱེད་རྒྱུ་གི་ཆེད་དུ་ད་ལོ་གི་ཕྱི་ཟླ་ལྔ་པ་གི་ཚེས་གསུམ་གི་ཉིན་ཁོང་ལ་ཇོར་ཇི་ཕུ་རུན་སི་ཀི་ཞེས་པའི་བྱ་དགའ་ཕུལ་ཡོད། ཆེ་བསྟོད་ཀྱི་མཛད་སྒོ་འདི་བཞིན་ཌེན་མཱག་གི་རྒྱལ་ས་ཁོ་ཕུན་ཧ་གིན་གྱི

ཨན་ཌར་སན་ལགས་ཀྱིས། ད་རེས་ཀྱི་བྱ་དགའ་འདི་ལོ་བཅུ་གི་རིང། སྨྲ་བརྗོད་རང་དབང་གི་ཐད་ལ་ཁྲིམས་གཏུག་བྱས་ཏེ་རྒྱལ་ཁ་ཐོབ་པར་བརྟེན་ནས་ཐོབ་པ་ཟིག་ཡིན་ཏེ། དྲང་བདེན་ལ་དགའ་བ་དང། བོད་པའི་མི་དམངས་ཚོ་ལ་དགའ་ཚོར་སེམས་འགུལ་གཏོང་ཐུབ་པ་ཟིག་ཡོང་རྒྱུ་ཡིན་པ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། ཨན་ཌར་སན་ལགས། ད་ཆ་དགུང་གྲངས་དྲུག་ཅུ་ཡིན་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་གི་ལོར། བོད་ནང་ཞི་རྒོལ་ཆེན་པོ་བྱུང་བའི་སྐབས། བོད་ནང་ལོ་གཅིག་དང་ཕྱེད་ཀ་ཙམ་ཟིག་ག་བཞུགས་ཡོད་པ་དང། བོད་ནས་ཕྱིར་འཁོར་རྗེས། ཌེན་མཱག་གི་ནང། བོད་དོན་རྒྱབ་སྐྱོར་ཚོགས་པ་ཟིག་བཙུགས་ནས། ད་ཆ་ལོ་ངོ་སུམ་ཅུ་སོ་བཞི་སོང་ཡོད་ཅིང། རྒྱུན་དུ་ཁོང་གི་འཚོ་རྟེན་ལས་ཀ་ནི། སྦྲག་ཁང་གི་ནང་ལས་ཀ་བྱེད་བཞིན་ཡོད་འདུག། དབྱིན་ཇི་གི་ཕྱོགས་ནས་ཤིན་ཅང་དང་ཐའེ་ཝན་གྱི་གནད་དོན་གི་སྐོར་རྒྱ་ནག་གི་སྲིད་འཛིན་གཞོན་པ་དང་མཉམ་དུ་གླེང་སློང་བྱས་འདུག་རོའི་ཊར་གསར་ཁང་གིས་ཕྱི་ཚེས་ལྔ་གི་ཉིན་ལོན་རྡོན་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། དབྱིན་ཇི་གི་ཕྱི་འབྲེལ་དྲུང་ཆེ་ཇེ་མི་སི་ཁི་ལི་བྷར་ལགས་ཀྱིས་གཟའ་པ་སངས་གི་ཉིན་གསུངས་དོན་ལ། ཁོང་གིས་དབྱིན་ཇི་རྒྱལ་པོ་ཆར་ལི་སི་མཆོག་གི་ཁྲི་སྟོན་མཛད་སྒོ་ལ་ཕེབས་པའི་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲིན་དང་མཉམ་དུ་དབྱིན་ཇི་གི་ཕྱོགས་ནས་ཧོང་ཀོང་དང། ཞིན་ཅང། ཐའེ་ཝན་བཅས་ཀྱི་ཐོག་ལ་འཛིན་པའི་ལྟ་ཚུལ་ཅི་ཡིན་ཁ་གསལ་པོ་བྱས་ནས་བཤད་ཡོད་ཅེས། Twitter གྱི་དྲ་བ་བརྒྱུད་ལས་གསལ་སྟོན་བྱས་འདུག་དེ་མ་ཟད་གནམ་གཤིས་འགྱུར་འགྲོས་དང། དཔལ་འབྱོར་མཉམ་ལས། དེ་བཞིན། མི་དམངས་དང་མི་དམངས་ཀྱི་དབར་ལ་འབྲེལ་མཐུད་བྱེད་ཕྱོགས་བཅས་ཀྱི་ཐད་ལ་ཡང་གྲོས་བསྡུར་བྱས་ཡོད་ལུགས་གསལ་སྟོན་གནང་ཡོད། དབྱིན་ཇི་དང་རྒྱ་ནག་གི་མཐོ་རིམ་དཔོན་རིགས་དབར་མངོན་གསལ་མེད་པའི་ཐུག་འཕྲད་འདི་ཡང་ཡུལ་གྲུ་འདི་གཉིས་ཀྱི་འབྲེལ་བའི་གནས་སྟངས་དམའ་རུ་སོང་བའི་སྐབས་ཤིག་བྱུང་བ་རེད། དབྱིན་ཇི་གི་ཕྱོགས་ནས་བདེ་འཇགས་ཀྱི་གནད་དོན་ལ་བསྙད་ནས་རྒྱ་ནག་གི་མ་རྩ་འཛུགས་འཇོག་གི་རིགས་ལ་ཚད་བཀག་བཟོས་ཡོད་པ་ཙམ་དུ་མ་ཟད། རྒྱ་ནག་གི་ཕྱོགས་ནས་དམག་དོན་དང་དཔལ་འབྱོར་གྱི་བརྡབ་གསིག་ངོམ་བཞིན་པའི་བྱ་སྤྱོད་ལ་སེམས་འཚབ་བྱེད་ཀྱི་ཡོད། གཤམ་ནས་གོས་ཐོག་གི་རྒྱང་སྲིང་བྱས་པའི་གསར་འགྱུར་དཔྱད་གཏམ་ཟིག་ག་གསན་རོགས་ཞུ། རྒྱ་ནག་གཞུང་གིས་བོད་ནང་གི་བྱིས་པ་རྣམས་བཙན་ཤེད་ཀྱིས། ཕ་ཡུལ་དང་ཁ་བྲལ་དུ་བཅུག་སྟེ། བཅའ་སྡོད་སློབ་གྲྭ་ཁག་གི་ནང་དུ་བཅུག་ནས། བོད་ཀྱི་སྐད་ཡིག་དང་རིག་གཞུང་བཅས་པ་རྩ་གཏོར་གཏོང་བཞིན་པའི་སྲིད་ཇུས་ལག་བསྟར་བྱེད་བཞིན་པའི་ཐད། འདི་གའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས།

བོད་ཡིག་སློབ་ཆུང་དུ་བསླབ་དེབ་རྒྱ་ཡིག་ཏུ་བསྒྱུར་ཡོད་པའི་སྐོར་གྱི་གནས་ཚུལ་སྤེལ་ཡོད་པ་རེད། སྤྱིར་རྒྱ་ནག་གིས་བོད་ལ་སྤེལ་བཞིན་པའི་བཅའ་སྡོད་སློབ་གྲྭ་ཟེར་བ་དེའི་གནད་དོན་དང་སྲིད་ཇུས་དེ་ནི་རྔ་བ་སོགས་ས་ཁུལ་ཁ་ཤས་ཤིག་ཡིན་ནམ་ཡང་ན་བོད་ཁམས་སྤྱི་ཡིན་པའི་སྐོར་ནས། སློབ་གསོ་རིག་པའི་འབུམ་རམས་པ་དང་དགེ་རྒན་ཆེན་མོ་ལྡོང་ཞིང་དཀར་བ་རྒྱལ་ལོ་ལགས་ལ་བཅར་འདྲི་ཞུ་སྐབས་ཁོང་གིས་གསུངས་དོན་ནི།
འདི་ད་སྐབས་ད་ད་ལྟ་ཉེ་བའི་ལོ་འགའ་ཤས་འདི་ནང་རུང་བ། རྒྱ་ནག་གི་དེ་ང་ཚོ་བོད་ཀྱི་ས་ཆ་ས་ཁུལ་ཁག་ནས་བཅའ་སྡོད་སློབ་གྲྭ་བྱེད་ཡོད་རྒྱུ་འདི། ཕྱི་ཚུལ་ནས་བལྟས་ན། ད་ཡོད་རེད་ད། སློབ་གྲྭ་ཡག་པོ་བརྒྱབ་ཡོད་རྒྱུ་རྒྱ་ཆེན་པོ་བྱེད་ཡོད་རྒྱུ་སོགས་ཐུགས་རྩོམ་མང་བྱེད་ཡོད་རྒྱུ་རེད་རེད་ད་ཡིན་ན་ནི། དེ་གི་ཤུགས་རྐྱེན་ངན་པ་ཕྱོགས་གཉིས་ནས་ཡོང་གི་ཡོད་རེད་བཟོ་གི་ཡོད་རེད་ཕྱོགས་གཅིག་བོད་པའི་ཐམས་ཅད་སློབ་ཕྲུག་ཐམས་ཅད་ཕ་མ་དང་ཁ་བྲལ་བྱས། རང་རང་སོ་སོ་གི་འཚོ་བ་ཉི་མ་རེ་རེའི་ཁ་ཡོད་ལག་ཡོད་ཀྱི་ས་གནས་ཀྱི་ཤེས་བྱ་དེ་སློབ་སྦྱོང་རག་ཡོད་མ་རེད། དེ་ཡིན་དུས་སོ་སོ་གི་ས་གནས་རང་གི་འཚོ་བ་སྐྱོང་སྟངས་དང་དེ་གི་ཤེས་བྱ་ཉམས་མྱོང་ཚོར་བ་དེ་ཆ་ཚང་ཉམས་ཆག་སོང་ཡོད་རེད་དེ་གཅིག་བྱས་གཉིས་ནས་སློབ་གྲྭ་ཁོག་གི་ནང་ནས་སློབ་དེབ་དང་བསླབ་གཞི་གི་ནང་དོན་གི་སྒང་ནས་ང་ཚོ་བོད་རང་གི་རིག་གནས་རྒྱུན་འཛིན་བྱ་རྒྱུ་དེ་སྒྲིག་འཛུགས་ཤིག་གི་ཆགས་ཡོད་མ་རེད་སློབ་གྲྭ་ཆ་ཚང།

འདི་ག་ང་ཚོ་ཚང་མ་གོ་རྟོགས་ཆེ་ཆེ་ཡོང་དགོས་ཡོད་རེད། སློབ་གྲྭ་གི་འགན་དེ་གཙོ་བོ་རྒྱ་གི་རིག་གནས་རྒྱུན་འཛིན་བྱེད་ཡག་གི་དེ་སྒྲུབ་དགོས་ཡོད་རེད་མ་གཏོགས་བོད་ཀྱི་རིག་གནས་དེའི་ནང་ན་བརྒྱ་ཆ་གི་བཅོ་ལྔ་ནས་ཉི་ཤུ་ས་ག་མ་ཞིག་ཡོད་མ་རེད། དེ་གཅིག་བྱས་གཉིས་ནས་ཁོ་བོ་བོད་གི་ཚོ་བོད་ཀྱི་སོ་སོ་བོད་སྒེར་གྱི་ངོས་ནས། མི་ཚེ་གི་དུས་སྒང་དགོས་རྒྱུ་གི་ཁ་ཡོད་ལག་ཡོད་ཀྱི་ཤེས་བྱ་ཉམས་མྱོང་བོད་མི་རིགས་ཀྱི་གོམས་གཤིས་ལ་སོགས་པ་མང་པོ་ཆ་ཚང་རྒྱུན་འཛིན་བྱས་མ་ཐུབ་དེ་འདྲ་གི་གནས་སྟངས་ཆགས་ཀྱི་ཡོད་རེད། དེ་འདྲ་ཞིག་ཡིན་ད། གཞན་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲངས་ཉུང་མི་རིགས་གནད་དོན་གྱི་དམིགས་བསལ་ཆེད་མཁས་པ་སྐུ་ཞབས Fernand Varennes ལགས་དང། སློབ་གསོའི་ཐོབ་ཐང་གི་དམིགས་བསལ་ཆེད་མཁས་པ། Farida Shaheed ལགས། རིག་གཞུང་ཐོབ་ཐང་གི་ཆེད་མཁས་པ། Alexandra Xanthaki ལགས་བཅས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གི་བྱིས་པ་ས་ཡ་གཅིག་ལྷག་བཙན་ཤེད་ཀྱིས་ཕ་མ་དང་ཁ་བྲལ་དུ་བཅུག་ནས་རྒྱ་ནག་གཞུང་གི་བཅའ་སྡོད་སློབ་གྲྭ་ཁག་ལ་བཅུག་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་བཅས་པ་རྩ་གཏོར་གཏོང་བཞིན་པར་སྐྱོན་བརྗོད་གནང་བའི་ནང་དུ། རྒྱ་ནག་གཞུང་གིས་བོད་ལ་འཛིན་པའི་སྲིད་ཇུས་འདིས་བོད་ཀྱི་ཆོས་དད་རང་དབང་དང། སྐད་ཡིག་གི་ཐོབ་ཐང་སོགས་རྩིས་མེད་རྡོག་རོལ་བཏང་ཡོད་པ་མ་ཟད། རྒྱ་ནག་གཅིག་གི་སྲིད་ཇུས་ལངས་ཕྱོགས་ཀྱི་ཐོག་ནས་བོད་ཀྱི་སྐད་ཡིག་སྲུང་སྐྱོབ་བྱེད་མཁན་དང་ཤེས་ཡོན་པ་བཅས་ལ་གདུག་རྩུབ་དང་མནར་གཅོད་གཏོང་བཞིན་ཡོད་པའི་སྐོར་གྱི་གསལ་བསྒྲགས་གནང་ཡོད་པ་རེད། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཟེར་གོ་ནོ་གི་ལེ་ཚན་གི་ནང་དུ་ཉེ་ཆར་རྒྱ་ནག་གི་ཁྲིམས་ཁང་ཞིག་གིས་ལྕགས་ཐག་གིས་བཏགས་པའི་བུད་མེད་དེའི་གྱོད་གཞི་ལ་ཁྲིམས་ཐག་བཅད་པ་དེ་ནི་དྲང་བདེན་བྱུང་མེད་པའི་སྐོར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་བཞིན་པའི་སྐོར་རྡོ་རྗེ་མཚོ་གིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཟིག་བསྐྱར་དུ་གསན་རོགས་ཞུ། གཅེས་པའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། ཉེ་ཆར་ཕྱི་ཟླ་བཞི་པའི་ཚེས་བདུན་ཉིན་རྒྱ་ནག་གི་ཅང་སུའུ་ཞིང་ཆེན་ཞུས་ཀྲོའུ་གྲོང་ཁྱེར་མི་དམངས་འབྲིང་རིམ་ཁྲིམས་ཁང་ཟེར་བ་དེས་བུ་ཕྲུག་བརྒྱད་སྐྱེས་པའི་བུད་མེད་ཅིག་ལྕགས་ཐག་གིས་བཏགས་ཏེ་ལོ་མང་རིང་མནར་གཅོད་ཕོག་པའི་གྱོད་དོན་དེ་ཁྲིམས་ཞིབ་ཀྱིས་ཉེས་ཅན་མི་སྣར་ཁྲིམས་ཐག་བཅད་དེ་བུད་མེད་དེའི་ཁྱོ་ག་ཡིན་ཟེར་མཁན་ཏུང་ཀྲི་མིན་གིས་མནར་གཅོད་བཏང་བའི་ནག་ཉེས་བསགས་པར་ངོས་འཛིན་གྱིས། ལོ་དྲུག་དང་ཕྱེད་ཀར་བཙོན་འཇུག་ཁྲིམས་ཐག་བཅད་པ་མ་ཟད་ཁྲིམས་འགལ་སྒོས་བཀག་ཉར་བྱས་པའི་ནག་ཉེས་ཐོག་ལོ་གསུམ་བཙོན་འཇུག་ཁྲིམས་ཐག་བཅད་དེ་ཁྱོན་བསྡོམས་ལོ་དགུ་རིང་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་དང། སྤྱི་ཚོགས་དྲ་ལམ་ཁག་ཏུ་མི་རྣམས་ཀྱིས་ཉེས་ཆད་ཡང་དྲགས་པའི་བསམ་ཚུལ་འདོན་མཁན་མང་པོ་བྱུང་ཡོད་པ་དང། མི་ལ་ལས་ལོ་དགུའི་ཁྲིམས་ཆད་དེ་ནི་མི་ལྐོག་ཚོང་གི་ཉེས་པའི་ཐོག་མནར་གཅོད་བཏང་བ་དང་ཁྲིམས་འགལ་བཀག་ཉར་གྱི་ནག་ཉེས་བཅས་ཀྱི་ཁྲིམས་ཆད་དེ།

ཁོ་ཚོ་ཚང་མས་ནག་ཉེས་ངོས་ལེན་བྱས་པའི་ཐོག་འགྱོད་བཤགས་ཡང་བྱས་ཡོད་སྐོར་གནས་ཚུལ་ནང་བཀོད་འདུག་ཡིན་ནའང་ཡ་ང་བའི་གནས་ཚུལ་འདིའི་ཐོག་རྒྱ་ནག་ཕྱི་ནང་གཉིས་ནས་མི་མང་པོ་ཞིག་གིས་ཁྲིམས་ཆད་ཡང་དྲགས་པ་དང་ཁྲིམས་གཅོད་ཕྱི་གསལ་ནང་གསལ་མིན་པ་དྲང་བདེན་བྱུང་མེད་པ་སོགས་ཀྱི་ལྟ་ཚུལ་བྱུང་ནས་གླེང་བརྗོད་ཤུགས་ཆེར་བྱུང་མུས་ཡིན་པ་རེད། གང་ལྟར་དུས་རབས་ཉེར་གཅིག་པའི་དུས་འདིར་རྒྱ་ནག་ནང་བུ་ཕྲུག་བརྒྱད་ཀྱི་ཨ་མ་དེ་ལྕགས་ཐག་གིས་བཏགས་པའི་བརྙན་དང་པར་བཅས་པའི་གནས་ཚུལ་ཐོན་པའི་ཐོག་འཛམ་གླིང་སྟེང་མི་རྣམས་ཧ་ལས་དགོས་བྱུང་ཡོད་པ་དང། ད་ཐེངས་ཀྱི་གྱོད་དོན་དེ་སྤྱི་ཚོགས་དྲ་ལམ་དུ་ཁྱབ་སྤེལ་ཤུགས་ཆེར་བྱུང་ཡོད་སྟབས་རྒྱ་ནག་གཞུང་ཕྱོགས་ནས་གནས་ཚུལ་དེར་གཡོལ་ཐབས་མེད་པར་གྱུར་ནས་གྱོད་དོན་དེའི་འབྲེལ་ཡོད་ཉེས་ཅན་དག་ལ་ཁྲིམས་ཆད་བཅད་པ་ཞིག་ཡིན་ཡང། ཁྲིམས་ཐག་བཅད་པ་དེ་དྲང་བདེན་ཡོང་མེད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་འདི་གའི་བཅར་འདྲི་སྐབས་གསུངས་སོང། དུས་རབས་ཉེར་གཅིག་གི་ནང་ལོགས་ལ་རྒྱ་ནག་ནས་ད་དེ་འདྲ་གི་དོན་རྐྱེན་བྱུང་ཡ་དེ། འཛམ་གླིང་གི་མི་ཚང་མ་ཧང་སང་དགོས་ཡ་དེ་འདྲ་གནས་སྟངས་ཅིག་བྱུང་བ་རེད། དེ་ཡིན་ན་ནི་རྒྱ་ནག་གི་དངོས་ཡོད་གནས་ཚུལ་ཤེས་མཁན་ཅིག་ཡིན་ན། ད་དེ་ཧང་སང་ཡ་མེད་ཡ་འདྲ་བོ་ཅིག་ཚོར་དགོས་ཡོད་རེད་རྒྱུ་མཚན་ག་རེ་ཡིན་ན། རྒྱ་ནག་ལ་ད་ལྟ་མོ་རང་གཅིག་པུ་མ་རེད་དེ་འདྲ་གི་ཕར་བཙོང་བྱ་རྒྱུ་གནས་དེ་མནར་གཅོད་བཏང་ནས་ཐ་ན་བསད་བྱ་ཡ་དང་དུག་ལེན་ནས་བསད་བྱ་ཡ་དང་ཨ་ནི་དཔེ་དེ་བསད་ནས་སུ་རོ་ཙམ་ཡང་མ་རྙེད་ཡ་དེ་འདྲ་ད་ཁྲིམས་དཔེ་མང་པོ་ཡོད་རེད་མི་དེ་འདྲ་བྱུང་དང་འབྱུང་བཞིན་པ་དེ་འདྲ་རེད་ད་ཡིན་ན་ད་རེས་ཀྱི་མོ་རང་གི་གནས་སྟངས་དེ་ལྟ་བུ་མཚོན་ན་སྤྱི་ཚོགས་བརྒྱུད་ལམ་སྒང་ལ་གཅིག་ཐོན་དུས་སྒང་ལ་ཨ་ནི་རྒྱ་ནག་གཞུང་གི་ད་གཡོལ་ཐབས་མེད་པའི་སྒོ་ནས་དང་པོ་ཁོ་ཚོའི་ཆ་ནས་གཞུང་དང་གཞུང་རིམ་པ་སོ་སོ་གི་སྐྱག་རྫུན་དངོས་ཡོད་གནས་ཚུལ་དང་མ་མཐུན་པ་མང་པོ་ཅིག་བཤད་རེད་དེ་ཡིན་ན་ཡང་སྤྱི་ཚོགས་དྲ་ལམ་ཁག་ལ་སླེབས་ཡོང་དུས་སྒང་ལ་ད་འཛམ་གླིང་ནས་ཧ་གོ་བའི་རྗེས་སུ་ཁོ་གཡོལ་ཐབས་མེད་པའི་གནས་སྟངས་འོག་ནས་ཁོར་ད་ལྟ་ད་ནས་ཁྲིམས་ཐག་བཅད་ཡ་དང་ད་ཕྱོགས་ཆེ་ས་ནས་བལྟས་དུས་སྒང་ལ་དེ་ཡང་རྒྱ་ནག་གཞུང་གི་ཐག་གཅོད་ཡག་པོ་ཅིག་བྱས་མེད་ཡ་གི་གནས་སྟངས་འདྲ་བོ་ཅིག་རེད་བསམ། གཞན་ཡང་ད་ལྟ་ཨ་རིར་གནས་སྡོད་བྱེད་པའི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཁྲིམས་རྩོད་པ་ཝུའུ་ཞའོ་ཕིང་གིས་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ལ་གསུངས་དོན། པའི་ལྗོངས་རྒྱུ་ཆིང་ཞི་སི་ལི་ཞང་ནི་ཆུ་སི་ཐང་རུ་ཆིང་གི་ཞིང་ཆེན་བཅུ་པའི་བླ་སྤྲུལ་ལ་ཅུའུ་སྨྱོན་ཏའེ་གི་རྒྱ་ནག་དམར་ཤོག་གཞུང་གིས་གྱོད་གཞི་དེའི་ནག་ཉེས་ཆ་ཚང་ཇེ་དམའ་རུ་བཏང་འདུག་ཏུང་ཀྲི་མིན་གིས་མནར་གཅོད་བཏང་བའི་ནག་ཉེས་བསགས་པ་དེ་གནས་སྟངས་ཚབས་ཆེན་ཡིན་པས་ཁྲིམས་ཆད་ལྗིད་མོ་གཅོད་དགོས་པ་ཞིག་ཡིན་པ་ལས་ད་དུང་ཁོས་ནག་ཉེས་སྣ་མང་བསགས་ཡོད་སྟབས་ཁོར་ལོ་བཅུ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་པ་ཡིན་ན་ཁྲིམས་དང་མཐུན་པ་ཞིག་རེད་ཅེས་གསུངས་འདུག། དེང་སྐབས་རྒྱ་ནག་ནི་འཛམ་གླིང་སྟེང་དཔལ་འབྱོར་སྟོབས་ཆེན་གྱི་རྒྱལ་ཁབ་ཨང་གཉིས་པར་ངོས་འཛིན་བྱེད་བཞིན་ཡོད་ཀྱང་རྒྱ་ནག་གཞུང་ཕྱོགས་ནས་རྒྱ་ནག་ནི་དཔལ་ཡོན་ལྡན་པའི་རྒྱལ་ཁབ་ཅིག་དང་མི་རིགས་ཚང་མ་འདྲ་མཉམ་དང་ཕོ་མོ་འདྲ་མཉམ་གྱི་གནས་སྟངས་ལེགས་པོ་ཡོད་ལུགས་སོགས་རྒྱལ་སྤྱིའི་སྟེང་འུར་སྒྲོག་བྱེད་བཞིན་ཡོད་པའི་དུས་འདིར་རྒྱ་ནག་ནང་ལྕགས་ཐག་གིས་བཏགས་པའི་བུད་མེད་ཅེས་པའི་གནས་ཚུལ་འདི་ལྟ་བུ་བྱུང་དགོས་དོན་གང་ཡིན་ཐད། སངས་རྒྱས་སྐྱབས་ལགས་ཀྱིས་ཞིབ་བརྗོད་གནང་དོན། གནད་དོན་དེ་འདྲ་ཅིག་ག་རེ་བྱས་ནས་བྱུང་བ་རེད་ཟེར་ཡ་དེ་ད་རྒྱ་ནག་དམར་ཤོག་གཞུང་གི་ལོ་སུམ་ཅུ་ལྷག་གི་ནི་སྲིད་ཇུས་འཆར་ལྡན་བུ་བཙའ་ཟེར་ཡ་དེ་གི་ནི་ཁོ་མི་འབོར་ལ་ཚོད་འཛིན་བྱས་དེ་འདྲ་བྱེད་དུས་སྒང་ལ་རྒྱ་ནག་བུ་དང་བུ་མོ་དོ་མ་མཉམ་པའི་ནི་དཀའ་ངལ་ཅིག་བྱུང་བུ་མང་བ་ཆགས་ཨ་ནི་བུ་མོ་ཉུང་རུ་ཆགས་ཨ་ནི་དེ་ཅིག་སྒང་ལ་ད་ཁྱོ་ག་མང་པོ་ཅིག་ལ་སྐྱེ་དམན་མ་རག་དུས་སྒང་ལ་ཨ་ནི་ད་སྐྱེ་དམན་ཉོ་བ་རེད། ཉོ་མཁན་ཡོད་དུས་སྒང་ལ་ཨ་ནི་བཙོང་མཁན་དེ་ཡོད་ཡོད་པ་རེད་བཙོང་མཁན་དེ་ཚོས་ཁྲིམས་འགལ་བྱས་ནས་དེ་འདྲ་གནས་སྟངས་དེ་དག་བྱུང་དང་འབྱུང་བཞིན་པ་རེད་དེ་གནད་དོན་གཅིག་རེད་ད་གནད་དོན་གཉིས་པ་དེ་རྒྱ་ནག་གཞུང་གིས་ད་རྒྱ་ནག་དབང་བསྒྱུར་བྱས་ལོ་འདི་འདྲ་མང་པོ་ཞིག་ནང་ལོགས་ལ་ཁྲིམས་ཀྱིས་སྐྱོང་ཡ་དང་ཁྲིམས་མང་པོ་ཞིག་གཏན་འབེབས་བྱས་རེད་ད་ཁྲིམས་དེ་ཚོ་ལག་བསྟར་བྱེད་གི་མེད་ཡ་དེ་གསལ་བོ་རེད་ད་རྒྱ་ནག་གི་ཁྲིམས་དེ་ཚོ་ཨ་ནི་མང་ཆེ་བ་ལག་བསྟར་བྱེད་བཞིན་པ་དེ་ཚོ་རྒྱ་ནག་དམར་ཤོག་གཞུང་གི། དབང་ཆ། སྲིད་དབང་བརྟན་པོ་ཆགས་ཡག་གི་ཁྲིམས་དེ་ཚོ་ཁོ་རང་ལག་བསྟར་བཅས་བརྟན་པོ་བྱེད་ཀྱི་ཡོད་ཡ་ཁྲིམས་དེ་ཚོ་རེད། མི་མང་གི་སྐྱིད་སྡུག་དང་མི་མང་གི་བདེ་ཐང་དང་མི་མང་གི་ཐོབ་ཐང་གི་ཆེད་དུ་ཁྲིམས། ཤོག་བུའི་སྒང་ལ་ཡོད་པ་མ་གཏོགས་ཨ་ནི་ལག་བསྟར་བྱེད་ཀྱི་ཡོད་མ་རེད་ད་ཁྲིམས་ལག་བསྟར་མ་བྱས་དུས་སྒང་ལ་བུད་མེད་ཉོ་མཁན་ནི་ཡོད་བ་རེད་ཨ་ནི་དེའི་བར་རོ་ནི་ཨ་ནི་བཙོང་མཁན་གྱིས་ཁྲིམས་འགལ་གྱི་ནག་ཚོང་དེ་འདྲ་རྒྱག་གི་ཡོད་ཡ་གནས་སྟངས་དེ་རེད་ད་དེའི་ཐུག་ས་དེ་ག་པར་ཐུག་རེད་ན་རྒྱ་ནག་གཞུང་ལ་ཐུག་དེ་བས་དེ་གསལ་པོ་འདྲ་བོ་རེད་ད་དེ་གཡོལ་ཐབས་མེད་པ་འདྲ་བོ་ཅིག་ནི་རེད། དེང་རིག་ལ་ད་རྒྱ་ནག་གཞུང་གིས་བཤད་བཞིན་པའི་དུས་རབས་ཉེར་གཅིག་པའི་རྒྱ་ནག་དཔལ་ཡོན་ཅན་དང་ནི་ཡར་རྒྱས་ཞིག་སོང་ཡ་ཡིན་ཟེར་ཡ་དེ་ལྟ་ཡོང་དུས་སྒང་ལ་དབང་འཛིན་པ་གི་དབང་ཆ་ཟིན་ཡ་དང་དབང་སྒྱུར་བྱེད་སྟངས་དང་ཚོད་འཛིན་བྱེད་ཡ་དང་དྲག་གནོན་བྱེད་ཡ་གི་དེ་ཚོ་དངོས་གནས་ཡར་རྒྱས་སོང་ཡོད་དུས་རབས་ཉེར་གཅིག་པ་གི་ལག་རྩལ་དང་མཐུན་པའི་སྒོ་ནས་དྲག་གནོན་བྱེད་ཀྱི་ཡོད་རེད་ཡིན་ན་ཡང་ཁོའི་དབང་སྒྱུར་བྱེད་ཡའི་མི་མང་གི་ཐོབ་ཐང་དང

ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་གནས་བརྟན་སྡེ་པ་གི་ལུགས་ཀྱི་དུས་ཆེན་གསུམ་འཛོམས་ཀྱི་ཉིན་གསུང་འཕྲིན་སྩལ་བའི་ནང། སེམས་པ་བཟང་པོ་དང་མི་ཚེའི་དོན་དང་ལྡན་པ་ཞིག་སྐྱེལ་དགོས་པའི་སྐོར་གྱི་བཀའ་སྩལ་ཡོད་གི། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འདན་མར་ཁི་གི་ཕྱི་འབྲེལ་ལྷན་ཁང་གི་མི་སྣ་དང་གྲོས་ཚོགས་འཐུས་མི་དང་བཅས་པ་མཇལ་འཕྲད་གནང་ཡོད་གི། རྒྱ་ནག་ནི་འཛམ་གླིང་གི་སྟེང་ན་གསར་འགོད་པ་བཙོན་འཇུག་བྱེད་མཁན་མང་ཤོས་ཀྱི་རྒྱལ་ཁབ་དེ་ཆགས་ཡོད་ཅེས་གནས་ཚུལ་བཀོད་ཡོད་གི། ཡུན་རིང་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་འདན་མར་ཁི་གི་མི་སེར་ཨན་འདྲུར་སོན་ལགས་ཀྱིས་དྲང་བདེན་གྱི་ལས་འགུལ་སྤེལ་བ་དང་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་རྒྱུན་དུ་ལས་འགུལ་སྤེལ་བར་ངོས་འཛིན་བྱེད་རྒྱུའི་ཆེད་དུ་ལྷག་པར་དུ་བོད་ཀྱི་གནད་དོན་དང་འབྲེལ་བའི་སྨྲ་བརྗོད་དང་འདུ་འཛོམས་རང་དབང་གི་ཆེད་ལ་ལས་དོན་སྤེལ་བར་གཟེངས་རྟགས་ཤིག་ཕུལ་ཡོད་གི། དབྱིན་ཇི་གི་ཕྱོགས་ནས་ཤིན་ཅང་དང་ཐའེ་ཝན་གྱི་གནད་དོན་སྐོར་རྒྱ་ནག་གི་སྲིད་འཛིན་གཞོན་པ་དང་མཉམ་དུ་གླེང་སློང་བྱས་ཡོད། ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་སྲིང་བྱས་ཟིན་པ་བཞིན། རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་ཀའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང་དགུ་ནས་དགུ་ར་ཕྱེད་ཀ་ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་བའི་བར་རྒྱང་སྲིང་བྱེད་ཀྱི་ཡོད་པས།